ཟས་ཀྱི་དོན་དུ་དེ་བསྲུང་རིགས། མི་འོ་ཅག་གི་ལུས་དེ་ནི་བཀོལ་བར་བྱ་བ་ཉིད་དུ་ཟད་ཟེར། ད་དེ་ཡི་སྲིད་ཚགས་མི་འོ་ཅག་གི་ལུས་རང་གི་ལུས་དེ། ཐམས་ཅད་དུ། རང་གི་ལས་ཀ་ཅིག་བསྐུར་དགོས་རེད། ལས་ཀ་ཅིག་མ་བསྐུར་ན་ལུས་དེ་ནི་བླངས་ཚར་བ་རེད། ལུས་དེ་བླངས་ནས་ལུས་དེ་བསྲུང་ནི་བསྲུང་དགོས་དགོས་རེད། རྩ་ཆེན་པོ་ནི་བྱེད་དགོས་རེད། དེ་བྱེད་དགོས་ཚར་ཡོད་སྐོར་དེ་ངེས་པ་དོན་ཁོ་ལ། རང་ལ་ཕན་པའི་ལས་ཀ་ཅིག་བསྐུར་དགོས་རེད།

དེ་ལྟར་ཁྱོད་ཀྱིས་བསྲུངས་ཀྱང་ནི་འཆི་བདག་བརྩེ་བ་མེད་པ་ཡིས་ཟེར་ལས་ཀ་མ་བསྐོ་བར་བྱས་ཐོགས་སུ་བསྡད་ནས་ད་ལྟ་ཡང་སོ་སོའི་ལས་ཀ་ཡི་བསྐོ་མ་བྲ་བ་བྱས་ན་གི་འདུག་ཚ་གི་འདུག་ཟ་ནམ་འདུག་དེ་འདྲ་བྱེད་བཞིན་ནས་ལས་ཀ་ཅིག་ནི་མ་བསྐོ་བར་བྱས། རང་གིས་རང་ལ་བརྩེ་བ་བྱེད་ཀྱིན་ནས་རྩ་ཆེན་པོ་གཅིག་བྱེད་ཀྱིན་ནས་ལུས་དེ་བསྲུངས་པ་ཡིན་ན་ཡང་གཤིན་རྗེ་འཆི་བདག་རྒྱལ་པོ་ལ་བརྩེ་བ་ཡོད་མ་རེད། བརྩེ་བ་མེད་ཙང་ཉི་མ་གཅིག་རེད་དེ་རང་ལ་འཕྲོག་བྱས་ནས་ཁྱེར་འགྲོ་ནས་ལུས་དེ་མེད་པ་བཟོས་བཞག་གི་རེད། འཆི་བདག་བརྩེ་བ་མེད་པ་ཡིས་ཕྲོགས་ཏེ་བྱ་དང་ཁྱིར་བྱིན་ན་ཟེར། དེ་ཚེ་ཁྱོད་ཀྱིས་ཅི་བྱར་ཡོད་ཟེར་དེ་ཉིན་ཀ་དེ་གཤིན་རྗེ་འཆི་བདག་རྒྱལ་པོ་གིས་ནི་བརྩེ་བ་མེད་པར་བྱས་ནས་སོ་སོ་ལག་པ་ནས་འཕྲོག་ནས། རང་དང་ཁ་བྲལ་མི་འདོད་བཞིན་དུ་ཁ་བྲལ་བཅུག་ནས་ནི། ཁྱི་དང་བྱ་ལ་སོགས་པ་དེ་ཚོ་ལ་དབང་མེད་དུ་བྱིན་སོང་ན་དེ་ཉིན་ཀ་དེ་སོ་སོ་ལ་ག་རེ་བྱེད་རྒྱུ་ཡོད་ཟེར།

ང་རང་བྱ་བཟང་པོ་དེ་མཉམ་འདུག་བྱས་ནས་ཆོ་ག་ལས་མ་སོང་ན་ཁོ་ཚོ་ཆོ་ག་ཅི་བྱེད། ནས། ཁང་ཁྱི་དང་ཕོ་ལྭ་མི་འོང་གཉིས་པོ་དེ་ཕོ་ལྭ་མི་འོང་སོང་ན་དང་ཁྱི་གཉིས་པོ་དེ་ཆོ་ཁྱི་རེད་པ་ཁོ་ཚོ་ཆོ་ཁྱི་བྱེད། ཆོ་ཁྱི་བྱེད་ཡས་ས་འོང་ཁྱི་ཤོག་དེ་ག་རེ་རེད་ཟེར་ན། འདས་ཁྱི་བ་ཐུག་ཟིན་གྱི་དེ་རེད་བ་འདས་ཁྱི་བ་ཐུག་ཁང་ཁྱི་ཟིན་གྱི་དེ་ཁོ་འོང་ཁྱི་ཤོག་དེ་རེད།

མེད་གསོད་ཁྱི་གྱིས་ཁོམ་པ་དེ་རེད་ཟིན་ར་ཟེར་ཆེན་པོ་བྱོས། ཨོ་དེ་ནི་སྐུ་ཞབས་ཁྱེད་ནི་ལྟོས་ཟེར་བཀའ་ཡིག་དེ་ཀློག་ནས་ཁོ་རང་མགོ་འཁོར་འདོད་དེ་བར་དེ། ཨོ་ཁོ་ཚོས་དམག་མིའི་གྲ་སྒྲིག་བྱས་ནས་སྔགས་བཟའ་ཚར་གྲ་སྒྲིག་བྱས་ནས་ཁོ་སྐེ་བར་ནས་བསད། ཁོ་སྐེ་བར་ནས་བསད་ཚར་དེ་ནི་ཕྱི་ལོགས་གི་དམག་མི་དེ་ཚོས་ཀྱིས་ཁོ་གི་གཡོག་པོ་ལ་སོགས་པ་ཚང་མ་ཐམས་ཅད་འཛིན་བཟུང་བྱས།

དེ་ཡིས་ལ་ནས་མ་ཆགས་ད་ཚོད་ཨ་ལས་གནས་སྐབས་ཅིག་བཞག་བྱས་ནས་ང་ཐག་ཆོད་གོ་མ་རེད་ཡིན་ནས་ཁོ་ཚོ་སོ་ད་ད་ང་སྒྲ་གེ་གེ་གྱིས་མེད། ཨ་ནས་འཛིན་བཟུང་བྱས་ནས་དེ་ཚོ་བཞག་ནས་རྗེས་མ། རྒྱ་ནག་ནས་དམག་ཡར་ཡོང་བྱས་ནས་དམག་ཁྲི་གཉིས་དང་ལྔ་སྟོང་དོ་བ་ཡར་བཏང་བྱས་དེ་བྱས་ཏེ་ཁོ་ཚོ་གསུམ་པོ་དེ་རང་གི་སྙིང་ཚུར་བཏོན་རྒྱུ་མ་ཚུར་བཏོན་ནས་ཁ་ནང་བརྒྱངས་ནས་ཟ་བཅུག་པ་རེད་མ་ཤི་གོང་ནས་སྙིང་དེ་ཚོ་ཁ་ནང་བླུག་ནས་ག་ལེ་ག་ལེ་བསད་པ་རེད། ཚང་མ་དཔེར་རྒྱུ་མ་དང་གློ་བ་དང་ཁོ་ཚོའི་ཁ་ནང་ཟ་བཅུག་ཅིག། ཟ་གི་ཟ་གི་ཅི་ལས་ད་ལྟ་ཡར་འཐུང་གི་འཐུང་གི་བྱས་ནས་དེ་ཚོ་མར་བླུག་ནས་འཆི་བཅུག་པ་རེད། ས་རང་གི་སྙིང་དང་རང་གི་ཁྲག་དང་རང་གི་ཤ་ཟ་དྲ་མ་དེ་ཚོ་རང་ཉིད་ཟ་གོ་བཅུག་སོང་ན་ང་རང་ཚོ་ཟ་ཁག་པོ་ཞེ་དྲག་རེད་བ་ཟ་སྙིང་འདོད་ཀྱི་མ་རེད་བ། ཡིན་ནའི་དེ་ཚོ་ཡི་ཕྱིར་དུ་སྲུང་ཞེ་དྲག་བསྲུངས་བྱས་ནས་དཀའ་ལས་ཞེ་པོ་ཅིག་རྒྱག་དགོས་རོགས་སོ་སོ་སོ་ལས་ཐོག་ཐོག་ཅིག་བར་དུ་སོ་སོ་གི་ལུས་དེ་བསྲུང་དགོས་རེད་བ།

ཁུ་སུ་དགོས་ཡོད་ཅེས་དང་བྲེལ་ཡོད་ལ་ཉལ་དགོས་ཡོད་གཙོ་བོ་དགོས་པ་ག་རེ་རེད་ཟེར་ན་རང་གཡོག་དགོས་ཡོད་ཅེས་དེ་རུ་བ་ཁོས་ཡོད་ཅེས་རེད་མ་ཅེས་པའི་ཆ་ད་ལྟ་ཡར་ཁ་ལོ་གྱོན་ནས་བསྡད་པ་ཡིན་ན་ནི་ཁོ་ལ་ཟས་སྟེར་དགོས་ཡོད་དང་གོས་སྟེར་དགོས་ཡོད་ཡོད་མ་རེད་ནང་བཤད་ཟེར་ན་དཔེ་བཞག་ཅིག་རེད་བ། དེ་ནང་བཞིན་བྱས་ནས་ལུས་འདི་བསྙོད་ཀྱང་གཞན་འགྲོ་ན་ཟེར་བསྙོད་ཟེར་དེ་སོ་སོའི་བས་ཧོ་ཐ་བ་ད་ཡར་གསོས་ནས་ཧོ་ཐ་བ་ད་གཅེས་སྐྱོང་གི་སྒོ་ནས་ཡར་གསོས་པ་ཡིན་ན་ནི་ཁོ་ནང་བཤད་ཟེར་ན་ནི་ཁ་མ་ཉེས་པའི་ཕྱིར་འགྲོ་གོ་རེད་ཟེར་རང་ད་ཁ་བྲལ་འགྲོ་གོ་རེད།

ཕར་འགྲོ་ཐུབ་ཙམ་གྱི་དང་ཚུར་འོང་ཐུབ་ཙམ་གྱི་མ་ཤི་ཙམ་ཞིག་གིས་དཔེར་ན་མ་ལྟོགས་ཙམ་གྱི་གྱི་དང། ལྟོགས་ཤི་མ་ཐེབས་ཙམ་གྱི་ཟས་གྱི་ཏེ། འཁྱགས་ནས་མ་ཤི་ཙམ་གྱི་གོས་གྱི་ཡོད། འོ་དེ་ཙམ་གྱིས་མ་གཏོགས་དགོས་ཚད་སྒང་ག་སྤྲད་པ་ཡིན་ན་ཆོག་མི་ཤེས་པ་བྱས་པ་ཡིན་ཟེར་ཙང་ག་ཚོད་གྱོན་ནའི་ག་ཚོད་དགོས་ཟེར་གི་རེད། འགྲོ་དང་འོང་བའི་རྟེན་ཙམ་དུ་ལུས་ལ་གྲུ་ཡི་བློ་བཞག་སྟེ།

རྟག་ཏུ་འཛུམ་པའི་བཞིན་དུ་གྱིས་སེ་ད་ལྟ་རང་དབང་ཡོད་པའི་སྐབས་རེད། རང་དབང་ཡོད་པའི་སྐབས་སུ་ད་དུས་རྟག་ཏུ་སེམས་ཅན་ཐམས་ཅད་ལ་ཞལ་འཛུམ་པ་སྟོན་དགོས་རེད་མ་གཏོགས་ཁོང་ཁྲོ་བྱེད་རྒྱུ་མ་རེད། སེམས་ཅན་ཐམས་ཅད་ལ་འཛུམ་ཞལ་ལ་སོགས་པ་དེ་ཚོ་སྟོན་དགོས་ཀྱི་རེད། འཛུམ་པའི་བཞིན་དུ་གྱིས་སེ། ཁྲོ་གཉེར་ངོ་ཟུམ་ཡོངས་ཐོང་སྟེ་སེ་ད་ཁྲོ་གཉེར་སེ་དེ་ཁོ་ལ་མི་ཁོང་ཁྲོ་ཟ་ནས་རོལ་མོ་དཔེ་གདོང་ཚུར་བསྡུས་འགྲོ་གི་རེད་པ་ཨོ་དེ་ལ་ངོ་ཟུམ་ཟེར་གྱི་ཡོད་པ་འདྲ་འདུག་ཨ། ཁྲོ་གཉེར་ངོ་ཟུམ་ཡོངས་ཐོང་སྟེ་དེ་ཚོ་ཚང་མ་ཐམས་ཅད་བློས་བཏང་ནས།

བྱ་ཚུལ་དེ་ནི་སྒྲ་ཆེན་པོའི་སྒོ་ནས་ཆུ་ལོག་གཡོ་བ་ལ་སོགས་པ་དེ་འདྲ་མ་བྱས། སྒོ་ཡང་དྲག་ཏུ་མི་དབྱེ་སྟེ། སྒོ་ཕྱེས་པ་དེས་ན་དྲག་ཏུ་གཡོ་བྱས་ནས་མི་ནང་ལོགས་སྡོད་མཁན་དེ། སྲོག་རླུང་མཐོ་པོ་དེ་འདྲ་ཡོད་པ་ཡིན་ན་སྒོ་ཕྱེ་ད་ག་ལམ་སང་སྲོག་རླུང་ཡར་ལངས་མཁན་དེ་འདྲ་ཡོང་བ། སྒོ་དྲག་པོ་བྱས་བྱས་ནས་ཀྲ་ཀྲ་གཏོང་བ་ལ་སོགས་པ་དང་དེ་འདྲ་བྱས་ཏེ་བཀོད་ལ། ཨ་མ་ང་ཚོ་བལ་ལས་ཡིན་ན།

ཚང་མ་ཐམས་ཅད་ལ་ཉམ་ཆུང་བྱས་པ་ཡིན་ན་ལས་ཀ་དོན་ཆེན་པོ་འགྲུབ་གི་རེད་ཟེར་དེ་ལྟར་ང་རང་ཚོ་སྔོན་སོང་ལྟ་བུ་ཞིག་རེད་པ། སྔོན་སོང་ལྟ་བུ་ཞིག་རེད་མི་ང་རྒྱལ་ཆེན་པོ་དང་དེ་འདྲ་དྲངས་ཏེ་མི་དང་མཐུན་འབྲེལ་ཡག་པོ་ཡོང་གི་མི་འདུག་ལ་བྱ་བ་ག་རེ་བསྒྲུབ་པ་ཡིན་ནའི་མི་ལ་རེ་བ་ཅིག་ཅེས་གྱེས་ས་མེད་པ་ཞིག་འདུག་ག་དུས་རྟག་ཏུ་མི་ཚང་མ་ཐམས་ཅད་མཐུན་འབྲེལ་བྱས་ཉམ་ཆུང་གིས་བྱ་བ་བྱས་པ་ཡིན་ན་དོན་དག་ཆེན་པོ་སྒང་ག་དེ་འགྲུབ་ནས་ཡོང་གི་རེད་བ། དཔེར་ན་ཆ་བཞག་གི་ཡིན་ན་ས་ཆ་གང་དམའ་ས་དེ་ནང་ལ་རྩྭ་སྔོན་པོ་དེ་ཆགས་གི་རེད་ས་ཆ་གང་མཐོ་ས་དེ་ནང་ལ་རྩྭ་སྔོན་པོ་ཆགས་གི་མ་རེད་བ། ཨ་དེ་ལྟར་བྱེད་པ་རེད་བ་དམའ་ས་དེ་ནང་ལ་ཆུ་དེ་ཡག་པོ་ཆགས་བསྡད་གི་རེད། ཨ་ནི་རིལ་རིལ་འདྲ་མིན་ཞིག་ཆགས་ནས་ང་རང་ཚོ་སྤོ་ལོ་རྒྱག་ཡ་གི་དེ་འདྲ་རིལ་རིལ་འདྲ་མིན་ཞིག་ཆགས་པ་ཡིན་ན་དེ་ལ་ཆུ་ག་ཚོད་བླུགས་ནའི་སྤོ་ལོ་ཐོག་ལ་ཆུ་ཐིགས་པ་གཅིག་འཁོར་ཡག་རོགས་གཅིག་མ་རེད་བ།

མི་གི་རྒྱུ་ཅ་ལག་འཕྲོག་ཡེ་ཙེ་དང། ཁ་ཁ་ཅིག་རྐུན་མ་རྐུ་གར་ཕྱིན་སོང་ན་འཇབ་བུའི་སྒོ་ནས་ཡང་ན་ཡར་ཤོར་མ་གཏོགས་སྔ་ས་ས་ནས་ཡོད། དེ་འདྲ་བྱས་པ་ཡིན་ན་ཡང།